ང་ཚོས་དུས་རྒྱུན་གསར་འགྱུར་ནང་ཟ་ཁང་དང་ཚོང་ལས་ཁག་འགའ་ཤས་ཀྱིས་ལས་མི་རྣམས་ལ་རྒྱལ་ཁབ་ཀྱི་ཁྲིམས་དང་མཐུན་པའི་གླ་ཕོགས་སྤྲོད་ཀྱི་མེད་པ་ཡང་ཡང་ཐོས་ཀྱི་ཡོད། ཁྱེད་རང་ལས་མི་ཞིག་ཡིན་ཕྱིན་ཆད་གླ་ཕོགས་དང་ལས་ཀའི་བདེ་འཇགས་སོགས་ཐོབ་ཐང་ཆ་ཚང་རག་དགོས་པ་ཡིན། ཁྱེད་ལ་ཐོབ་ཐང་དེ་དག་མ་རག་པ་ཡིན་ན་འབྲེལ་ཡོད་ལས་ཁུངས་ལ་ཞུ་གཏུག་གནང་དགོས་པ་ཡིན། སྤྱིར་ཨོ་སི་ཀྲི་ལི་ཡའི་ལས་གནས་ཀྱི་འགྲོ་ལུགས་དེ་ཅུང་མགོ་རྙོག་པོ་ཡོད་ཀྱང། གཞིས་སྤོ་བ་དང་མི་སེར། ཐོངས་མཆན་ཡོད་མཁན་སོགས་ཀྱི་མི་ཚང་མར་ལས་ཀའི་ཐོབ་ཐང་གཅིག་མཚུངས་ཡོད་པ་ཤེས་དགོས། ད་ལྟའི་ཆར་ཨོ་སི་ཀྲི་ལི་ཡའི་རྒྱལ་ཡོངས་སུ་གླ་ཕོགས་ཉུང་ཤོས་ཀྱི་ཚད་དེ་ཆུ་ཚོད་ལ་ཨོ་སྒོར་བཅོ་བརྒྱད་ཚེག་དགུ་བཅུ་གོ་གསུམ་ཡིན། ཡང་གལ་སྲིད་ཁྱེད་རང Casual སྟེ་དུས་ཚོད་ངེས་མེད་ཅན་གྱི་ལས་མི་ཡིན་ན་གླ་ཕོགས་ཅུང་མང་བ་ཐོབ་དགོས་པ་ཡིན། Fair Work Ombudsman སྟེ། ཨོ་སྟྲེ་ལི་ཡའི་ལས་དོན་དྲང་གཞག་ལྷན་ཁང་གིས་ཨོ་སྟྲེ་ལི་ཡའི་ནང་ལས་གནས་ཀྱི་སྒྲིག་ཁྲིམས་སྐོར་གནས་ཚུལ་ཞིབ་ཕྲ་ལམ་སྟོན་གནང་གི་ཡོད། ལས་ཁུངས་དེའི་གསར་འགོད་འབྲེལ་ལམ་གྱི་འགན་འཛིན Mark Lee ལགས་ཀྱིས། ཁོང་ཚོའི་ལས་ཁུངས་ཀྱི་དྲ་ཚིགས་དུ་བསྐྱོད་ནས་ལས་ཀའི་ཐོབ་ཐང་དང་འབྲེལ་བའི་གནས་ཚུལ་ཞིབ་ཕྲ་ལྟ་ཆོག་ཞེས་ཁོང་གིས་ལམ་སྟོན་གནང་བར།

དེ་མིན་ཁྱེད་རང་ཨོ་སི་ཀྲི་ལི་ཡར་ཐོངས་མཆན་གང་རུང་ཞིག་གི་ཐོག་ཡོང་བ་ཡིན་ན། ཁྱེད་རང་ལས་ཀར་མ་ཞུགས་གོང་རང་ཉིད་ཀྱི་ཐོངས་མཆན་ཐོག་ལས་ཀ་ལས་ཆོག་པའི་ཐོབ་ཐང་ཡོད་མེད་གསལ་པོ་ཤེས་དགོས་པ་ཡིན་ཞེས Mark Lee ལགས་ཀྱིས་དང་ཐོག་ཁྱེད་རང་གི་ཐོངས་མཆན་ཐོག་ལས་ཀའི་ཐོབ་ཐང་གང་ཡོད་པ་གསལ་པོ་ཤེས་རྟོགས་གནང་དགོས་པ་ཡིན། ཨོ་སི་ཀྲི་ལི་ཡའི Department of Immigration སྟེ་གཞིས་སྤོ་ལྷན་ཁང་བརྒྱུད་ཐོངས་མཆན་ལག་ཁྱེར་རིགས་འདྲ་མིན་གནང་སྲོལ་ཡོད། དཔེར་ན། ཁྱེད་རང་སློབ་ཕྲུག་གི་ཐོངས་མཆན་ལག་ཁྱེར་ཐོག་དེར་སླེབས་པ་དང། ལས་ཀའི་ཐོངས་མཆན་ལག་ཁྱེར་ཐོག་སླེབས་པའི་བར་ལས་ཀའི་ཐོབ་ཐང་ལ་ཁྱད་པར་ཆེན་པོ་ཡོད་པ་ཡིན། དེར་བརྟེན་ཁྱེད་ཀྱིས་ལས་ཀ་མ་ཞུགས་གོང་ལ་རང་ཉིད་ལ་ལས་ཀའི་ཐོབ་ཐང་གང་ཡོད་མེད་གསལ་པོ་ཤེས་པའི་ཐོག་ཨོ་སི་ཀྲི་ལི་ཡའི་ཁྲིམས་ལུགས་དང་མཐུན་པའི་ལས་ཀ་གནང་དགོས། ལྷག་པར་དུ་ཨོ་སི་ཀྲི་ལི་ཡར་གསར་དུ་འབྱོར་མི་རྣམས་ཀྱིས་སོ་སོའི་ཐོབ་ཐང་མི་ཤེས་པར་བརྟེན། ལས་གནས་ལས་ཐུབ་ཚོད་དང་ཐོབ་ཐང་ཏག་ཏག་མ་རག་པའི་ཉེན་ཁ་ཆེན་པོ་ཡོད། དེ་ཡང་ཨོ་སི་ཀྲི་ལི་ཡའི་ལས་དོན་དྲང་གཞག་ལྷན་ཁང་ལ་ཞུ་གཏུག་གནང་མཁན་མི་ལྔ་ཆ་གཅིག་ཐོངས་མཆན་ལག་འཁྱེར་ཡོད་མཁན་ཤ་སྟག་ཡིན་འདུག Mark Lee ལགས་ཀྱིས་མུ་མཐུད་གསུངས་དོན།

མི་མང་པོ་ཞིག་གི་བསམ་ཚུལ་ལ་གལ་ཏེ་ཁོང་ཚོས་ཨོ་སི་ཀྲི་ལི་ཡའི་ལས་དོན་དྲང་གཞག་ལྷན་ཁང་ལ་ཞུ་གཏུག་བྱས་པ་ཡིན་ན་དོ་བདག་སོ་སོར་གནོད་སྐྱོན་ཡོང་བར་མ་ཟད་རང་ཉིད་ཀྱི་ཐོངས་མཆན་རྩིས་མེད་གཏོང་ནས་ཨོ་སི་ཀྲི་ལི་ཡ་ནས་སོ་སོའི་ལུང་པར་ཕྱིར་ལོག་བཏང་བར་དོགས་པ་བྱེད་ཀྱི་ཡོད། དེ་ཡང་ངས་ནན་ཏན་ཞུ་ཡ་ལ་ང་ཚོའི་ལྷན་ཚོགས་དང། གཞིས་སྤོ་ལྷན་ཁང་བར། གནད་དོན་དེའི་ཐོག་གྲོས་མཐུན་བཞག་ཡོད། གལ་ཏེ་ཁྱེད་ཀྱིས་ང་ཚོར་ལས་ཀའི་གནས་སྟངས་ཚུལ་མིན་དང་གླ་ཕོགས་རྒྱལ་ཁབ་ཀྱི་ཁྲིམས་དང་མི་བསྟུན་པའི་སྐོར་ཞུ་གཏུག་བྱས་ན། ང་ཚོས་རྟོག་ཞིབ་ལ་ཐད་ཀར་མཐུན་འགྱུར་བྱེད་ཀྱི་ཡོད་པས་ཁྱེད་ཀྱི་མཐོང་མཆན་གྱི་གནས་བབ་ལ་སྐྱོན་གང་ཡང་མི་ཡོང་བའི་ང་ཚོས་ཁས་ལེན་བྱེད་ཆོག། སློབ་དཔོན་ཨེ་ལན་ཧྥེལ་ལགས་ནི Migrant Workers Task Force ཞེས་པའི་གཞིས་སྤོ་བ་རྣམས་ལས་གནས་ལ་ཐུབ་ཚོད་དང་དབང་ཡོད་འགོག་ཐབས་གནང་མཁན་གྱི་ཚོགས་པའི་འགོ་འཛིན་ཡིན། ཁོང་གིས་མི་ཚང་མར་རང་ཉིད་ཀྱི་ལས་གནས་ལས་ཐོབ་ཐང་དང་དྲང་བདེན་མེད་པ་བྱུང་ན་ཞུ་གཏུག་གནང་དགོས་པར་སྐུལ་མ་གནང་ཡོད། དཔེར་ན་སེབེན་ཨེ་ལེ་བེན་ཞེས་པའི་ཚོང་ལས་དེས་ལས་མི་སྟོང་ཕྲག་མང་པོར་གླ་ཕོགས་ཚད་ཏག་ཏག་མ་སྤྲོད་པས་ཨོ་སི་ཀྲི་ལི་ཡའི་ཁྲིམས་ཆད་བརྒྱུད་ཚོང་ལས་དེས་ད་བར་ལས་མི་རྣམས་ལ་ཨོ་སྒོར་ས་ཡ་བརྒྱ་དང་ལྔ་བཅུ་གླ་ཕོགས་ཀྱི་ཚུལ་དུ་སྤྲོད་དགོས་པ་བྱུང་ཡོད། དེར་བརྟེན་རང་ཉིད་ཀྱི་ཐོབ་ཐང་ལ་རྩོད་ལེན་ངེས་པར་དུ་གནང་དགོས་པ་ཡིན། དེ་ཡང་གོམ་པ་དང་པོ་དེར་ཁྱེད་ཀྱིས་ཨོ་སི་ཀྲི་ལི་ཡའི་ལས་དོན་དྲང་གཞག་ལྷན་ཁང་ལ་གནས་ཚུལ་སྙན་སེང་ཞུ་དགོས་པ་ཡིན། Mark Lee ལགས་ཀྱིས་ཨོ་སི་ཀྲི་ལི་ཡའི་ལས་དོན་དྲང་གཞག་ལྷན་ཁང་བརྒྱུད་གནས་ཚུལ་དང་མཐུན་སྦྱོར་རོགས་རམ་སོགས་སྐད་རིགས་ཁག་འདྲ་མིན་ནང་གནང་གི་ཡོད་ཅེས་ཁོང་གིས། ང་ཚོའི་དྲ་ཚིགས་ནི་སྐད་ཡིག་མ་འདྲ་བ་བཞི་བཅུ་ནང་བསྒྱུར་ཡོད་པ་མ་ཟད། ཁྱེད་ཀྱིས་ལས་ཀའི་གནས་སྟངས་དང་གླ་ཕོགས་སྐོར་ཞུ་གཏུག་དང་སྐྱོན་བརྗོད་སོགས་མིང་བཀོད་མི་དགོས་པའི་ཐོག་བྱེད་ཐུབ་པའི་གོ་སྐབས་ཡང་བསྐྲུན་ཡོད། ཁྱེད་ཀྱིས་ཁ་པར་ཨང་གྲངས་གཅིག་གསུམ་གཅིག་གསུམ་དགུ་བཞི་ཐོག་ཐད་ཀར་འབྲེལ་བ་གནང་ཆོག་ལ་ཡང་རང་ཉིད་ཀྱི་སྐད་རིགས་ནང་སྐད་བསྒྱུར་བའི་མཐུན་རྐྱེན་རིན་མེད་དུ་བླངས་ཆོག་པ་ཡིན། ཨོ་སི་ཀྲི་ལི་ཡའི་ནང་ལས་མི་ཚང་མར་ལས་གནས་ལ་བདེ་འཇགས་ཀྱི་ཉེན་གཟབ་ཐོབ་ཐང་སྤྲད་དགོས་པ་ཡིན། Dave Noonan ལགས་ཀྱིས་ཨོ་སི་ཀྲི་ལི་ཡའི་ནང་གནས་སྐབས་ཀྱི་མཐོང་མཆན་ལག་ཁྱེར་ཡོད་མཁན་གཙོས་པའི་ལས་མི་ཡོངས་རྫོགས་ལ་ལས་གནས་ཀྱི་བདེ་འཇགས་དགོས་ཞེས་ཁོང་གིས། གལ་སྲིད་ཁྱེད་ཀྱི་ལས་གནས་ལ་བདེ་འཇགས་མེད་ན། གང་མགྱོགས་ཞུ་གཏུག་གནང་དགོས་པ་ཡིན། དེ་མེད་ན། ལས་གནས་ཀྱི་བདེ་འཇགས་ཡག་པོ་མེད་པའི་རྐྱེན་གྱིས་ཐབས་རྡུགས་ཀྱི་རྐྱེན་ངན་འཕྲད་ནས་ཐ་ན་ལས་མིའི་སྲོག་ཡང་ཤོར་སྲིད་པ་རེད། ལྷག་པར་དུ་ལས་གནས་མང་པོས་ཀྱང་འཕྲལ་སེལ་གྱི་མཐོང་མཆན་ལག་ཁྱེར་ཡོད་མཁན་གྱི་ལས་མི་བསྡུ་རུབ་བྱེད་ཀྱི་ཡོད་གང་ཡིན་ཟེར་ན། ཁོང་ཚོ་གཏན་འཇགས་སྡོད་མི་མ་ཡིན་པས་རྙོག་དྲའི་ནང་ཚུད་འདོད་མེད་པར་ཐུབ་ཚོད་བྱེད་ཡང་ཞུ་གཏུག་བྱེད་ཀྱི་མེད། འོན་ཀྱང་ཨོ་སི་ཀྲི་ལི་ཡའི་ནང་ཁྱེད་རང་རྒྱལ་ཁབ་གང་ནས་ཡོད་མིན་ལ་མ་ལྟོས་པར་ཁྲིམས་འོག་ཏུ་ལས་གནས་ཀྱི་བདེ་འཇགས་ཡང་དག་པའི་ཐོབ་ཐང་ཡོད་པ་ཡིན། དེ་ལྟར་མེད་ན་ལས་གནས་དེ་ཁྲིམས་ལ་གཏུགས་ཆོག་ལ་མངའ་སྡེ་སོ་སོའི་ནང་འབྲེལ་ཡོད་གཞུང་འབྲེལ་གྱི་ལས་ཁུངས་ལས་རོགས་སྐྱོར་བླངས་ཆོག་པ་ཡིན། ཡང Dave ལགས་ཀྱིས་ཨོ་སི་ཀྲི་ལི་ཡར་གཏན་འཇགས་སྡོད་མི་མ་ཡིན་པ་རྣམས་ལ་ཐུབ་ཚོད་བྱས་ཀྱང་ཁོང་ཚོས་རང་ཉིད་ཀྱི་ལུང་པར་ཕྱིར་སློག་བྱེད་ཀྱི་རེད་བསམ་ནས་སྐྱོན་བརྗོད་དང་ཞུ་གཏུག་གནང་བར་ཞེད་སྣང་བྱེད་ཀྱི་ཡོད་ཅེས་ཁོང་གིས། ལས་ཀའི་སྦྱིན་བདག་རྣམས་ཀྱིས་ལས་མི་སུ་ཡང་ཨོ་སི་ཀྲི་ལི་ཡ་ལས་ཕྱིར་ལོག་བྱེད་མི་ཆོག་དེར་བརྟེན་ལས་འགན་ལ་གླ་ཕོགས་མང་ཉུང་ཏག་ཏག་མ་རག་པ་དང་ལས་ཀའི་གནས་སྟངས་ཁྲིམས་མཐུན་མེད་པ་སོགས་ཡིན་ན། ཁྱེད་ཀྱིས་འབྲེལ་ཡོད་ཚོགས་པ་ལ་ཐད་ཀར་འབྲེལ་བ་གནང་ཆོག།